ཡིད་ཀྱིས་ཤེས་པ་ལ་སྒྱུ་མ་དེ་དང་དེ་ཞེས་བྱ་བ་ཚོལ་བྱེད་ནི་ལོ་མང་པོའི་བར་དུ་བས་སྡུག་བསྔལ་མྱོང་རྒྱུ་ཡོད་པ། ལོ་མང་པོའི་བར་དུ་ནི། རྣམ་པ་སྣ་ཚོགས་ཀྱིས་གནོང་རྒྱུ་ཡོད་པ་ཡིན། ངོ་མ་ཁྱེད་ཀྱིས་ཡིན་ན་སྒྱུ་མ་ཁྱེད་ཀྱི་ལྷའི་བར་གྱི་གང་ག་བར་བསླུས་ཚར་བ་ཡིན་ན། ཁོ་ལ་ག་གེ་ཡོད་མི་རུང་བ་དང་མེད་པ་ཅིག་ཆགས་ཡོད་རུང། ཁོ་ལ་བདག་གཞན་གྱིས་ནི་དེ་གཙང་ཞེས་ནི་དྭང་བླང་དུ་རྣམ་པར་རིགས་གསལ་གྱི་རྩ་བ་ནས་བཤད་མི་འདུག་ཨང།

ད་ནི་ད་ལྟ་སྟོང་ཉིད་མངོན་སུམ་དུ་མ་རྟོགས་པའི་གནས་སྐབས་སུ་དེ་མེད་ན་མེད་དུ་མི་རུང་བ་རེད། དེ་མེད་པ་ཡིན་ན་གཞི་དུས་ཀྱི་ཐ་སྙད་རྩ་བ་ནས་བྱེད་ཡ་ཡོད་མ་རེད། གདུལ་བྱ་ཉན་ཐོས་ཀྱི་སྐྱོན་ལུང་གང་ཡོད་རྩ། བྱེད་ཡ་མེད་པ་ཞིག་ཆགས་འགྲོ་གི་རེད། ད་ནི་སྟོང་ཉིད་མངོན་སུམ་དུ་རྟོགས་ཚར་ནས་བདེན་འཛིན་མ་ལུས་པ་སྤངས་ཚར་ཡིན་ན་དེ་དགོས་ཡ་མེད་རེད་མ་གཏོགས་པ་དེ་མ་སྤངས་ཚུན་ཆད་དེ་ལ་ནི་ངེས་པ་དེ་དགོས་ཀྱི་རེད་བ་དབུ་མ་འཇུག་པ་ནས་གཏི་མུག་གཉིད་སད་ལས་དེ་དེ་བཞིན་ནོ་ཟེར་བྱེད་དང་བ་གཏི་མུག་གཉིད་སད་ལས་གཏི་མུག་གཉིད་དེ་སད་བྱེད་ནི་དེ་དེ་ཡིན་ཚེ་ན་ནི་ལས་དཀར་ནག་ལ་སོགས་པ་དེ་སོགས་ཡ་འབྲས་བུ་བདེ་སྡུག་ལ་སོགས་པ་དེ་ཚོ་དགོས་དགོས་བ་མ་རེད།

ད་དེ་ཁོ་སྒྱུ་མ་བཞིན་དུ་གསུངས་ཅེས་ད་དེ་ཁ་སི་ཤེས་ཡས་དེ་རེད་ད་དཔེ་ཡི་སྒོ་ནས་དེ་ལབ་ཡས་དེ་རེད། ཁྱོད་ཀྱིས་ཇི་ལྟར་བསྟན་པ་ལ་རྒོལ་བ་འགས་ཀྱང་ཆོས་མཐུན་དུ་གླགས་མི་རྙེད་པར་གསུངས་པ་ཡང་འདི་ཉིད་ཀྱིས་ནི་ལེགས་པར་འཁུམས་ཟེར། ད་ང་ཚོ་མི་འཇིགས་པ་བཞི་ཟེར་ཡས་དེ། སྤངས་པ་ཕུན་ཚོགས་ལ་དམ་བཅའ་བ། རྟོགས་པ་ཕུན་ཚོགས་དམ་བཅའ་བ་ལ་མི་འཇིགས་པ་སྤངས་པ་ཕུན་ཚོགས་དམ་བཅའ་བ་ལ་མི་འཇིགས་པ་ས་ནི་མི་དེ་འདྲ་མི་འཇིགས་པ་བཞི་བརྩི་ཡས་ཡོད་རོ། དེས་རྒོལ་བ་འགས་ཀྱང་ཆོས་མཐུན་དུ། སངས་རྒྱས་བཅོམ་ལྡན་འདས་ཀྱིས་ནི། དེ་དང་དེ་ཞེས་བྱ་བ་སྤང་བྱ་ཡིན་ཟེར་རྣམས་དང། དེ་དང་དེ་ཞེས་བྱ་བ་ཉམས་སུ་བླང་དགོས་རེད་ཟེར་རྣམས་དང་ང་མངོན་པར་རྫོགས་པར་སངས་རྒྱས་པ་ཡིན་ཟེར་རྣམས་དང་དེ་འདྲ་ག་རེ་གསུངས་པ་ཡིན་ན། ཆོས་མཐུན་གྱི་རྒོལ་བ་གང་གིས་ཡང་ཀླན་ཀ་མི་རྙེད་པ་དང་གླགས་མི་རྙེད་པ་སོགས་གསུངས་པ་རེད་བ། གླགས་མི་རྙེད་པ་གསུང་དགོས་ཡས་ཀྱི། གླགས་མི་རྙེད་དགོས་ཡས་རྒྱུ་མཚན་ག་རེ་རེད་ཟེར་ན། རྟེན་འབྱུང་དང་སྟོང་པ་ཉིད་པོ་དེ་དོན་གཅིག་ཏུ་མཁྱེན་པ་ཡིན་ཙང་དེ་ལ་བརྟེན་ནས་ནི་གླགས་མི་རྙེད་པ་ཞིག་ཆགས་པ་རེད། རྟེན་འབྱུང། རྟེན་འབྱུང་དེ་ནི་ཇི་ལྟ་བ་བཞིན་དུ། རྒྱུ་འབྲས་རྟེན་འབྲེལ་སླུ་བ་མེད་པ་དེ་ཁས་ལེན་པ་དེ་དང། ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པའི་རྡུལ་ཙམ་ཡང་མེད་པར་ཁས་ལེན་པ་ཡིན་ཙང་དེ་ཡི་ཆ་ནས་ནི་གླགས་མི་རྙེད་པ་ཆགས་པ་རེད། གླགས་མི་རྙེད་པ་ཡིན་དགོས་ཡས་དེ་དེ་ཡིན་པ་རེད། གླགས་མི་རྙེད་པར་གསུངས་པ་ཡང་འདི་ཉིད་ཀྱིས་ནི་ལེགས་པར་འཁུམས་ཟེར་ཏེ་ད་ལྟ་གོང་དུ་བཤད་པའི་རྟེན་འབྱུང་སྟོང་པ་ཉིད་དོན་གཅིག་ཏུ་གསུངས་པ་དེ་ཉིད་ཀྱིས་ནི། གླགས་མི་རྙེད་པ་དེ་འགྲོ་བའི་དེ་རྒྱུ་མཚན་དེ་ད་རེས་ཤེས་སོང་ཟེར་ལེགས་པར་འཁུམས་ཟེར་ཏེ་འཁུམས་ཟེར་དེ་ཤེས་པའི་དོན་རེད་བ་རྟོགས་པའི་དོན་དེ་ལ་འཁུམས་ཟེར་བ།

བདེ་བ་མ་ཡིན་པ་ལ་བདེ་བ་འཛིན་བདེ་སྐྱིད་སོ་སོའི་སྐྱེ་བོ་ཡི་ངོས་སུ་སྣང་བདེ་སྐྱིད་དེ་ཚོ་ལ་ནི་བདེ་བ་མ་ཡིན་པ་ལ་བདེ་བ་ཅེས་བརྩི་དགོས་པར་རྟག་པ་མ་ཡིན་པ་ལ་རྟག་པར་བརྩི་དགོས་པར་མི་གཙང་བ་ཡིན་པ་ལ་གཙང་བ་ཅེས་བརྩི་བ་དང་དེ་ཚོ་བགྲངས་ཏེ་མཐོང་བའི་དངོས་པོ་ལ་དེ་ནི་སྒྲོ་འདོགས་པ་དེ་ཡིན་པ་རེད། མ་མཐོང་བའི་དངོས་པོ་ལ་དེ་ནི་སྒྲོ་འདོགས་པ་དེ་ཡིན་ན་ང་ཚོ་ལྐོག་གྱུར་གྱི་དོན། བདག་མེད་ཕྲ་རགས་གསུམ་པོ་གང་ཡོད་རོ་བ་ལ་སོགས་པ་དང་མི་རྟག་པ་ཕྲ་མོ་ལ་སོགས་པ་དང་དེ་ཚོ་བགྲངས་ཏེ་དེ་ནི་མ་མཐོང་བ། ག་རེ་ཟེར་དགོས་ཡིན་ནམ། མ་མཐོང་བ་ལྐོག་གྱུར་གྱི་དོན་ལ། ཨོ། དེ་དང་དེ་ཞེས་བྱ་བ་མེད་ཟེར་རྣམས་དང། དེ་ནས་ལས་དགེ་སྡིག་ལས། འབྲས་བུ་བཟང་ངན་ལ་སོགས་པ་འབྲས་བུ་བདེ་སྡུག་ལ་སོགས་པ་འབྱུང་ཡ་མེད་ཟེར་རྣམས་དང་དེ་འདྲ་དཔེར་ན། རྒྱང་འཕེན་པ་གིས་དེ་འདྲ་ཁས་ལེན་གི་རེད་བ། ཨོ་དེ་ཚོ་དྲངས་ཏེ་སྐུར་འདེབས་རེད་བ། ཨོ་དེ་ཡང་དེ་ནས། རྟེན་འབྱུང་སྟོང་པ་གི་དོན་དེ་ཤེས་པ་ཡིན་ན། སྒྲོ་འདོགས་ཀྱི་མཐའ་དང་སྐུར་འདེབས་ཀྱི་མཐའ་ཚང་མ་དང་བཅས་ནས། གོ་སྐབས་དེ་མེད་པ་ཆགས་འགྲོ་གི་རེད་ཟེར།

རྫ་བུམ་ལྟ་བུ་བྱས་པ་ཡིན་ན་ཆག་གི་ཡོད་པ་ཆག་པ་རེད་མྱུ་གུ་ལ་ཆ་བཞག་པ་ཡིན་ན་མིས་དཀའ་ལས་མང་པོ་བརྒྱབ་ནས་བཏོན་པ་རེད་ནི་མྱུ་གུ་སྔོན་པོ་ཡར་དོན་པ་རེད་ཡར་དོན་པ་ལ་བརྟེན་ནས་ཁོ་རྗེས་མ་མྱུ་གུ་དེ་སྐམ་འགྲོ་གི་རེད་པ་དེ་མི་རྟག་པ་རགས་པ་ཅིག་རེད་པ་ནི་སྐད་ཅིག་འཇིག་པ་ཡིན་པ་དེ་མི་རྟག་པ་རགས་པ་དེ་དཔེ་ལ་བཟུང་བྱས་ནས་ནི་དེའི་མཐུན་དཔེ་འདྲ་མི་བཞག་བྱས་ནས་གང་མི་རྟག་པ་རགས་པ་ཡིན་པ་དེ་རྗེས་མ་འཇིག་གི་ཡོད་པ་དེ་ཐོག་མ་རང་གྲུབ་ཙམ་ཉིད་ནས་ནི་སྐད་ཅིག་སྐད་ཅིག་གིས་འཇིག་འགྲོ་བ་ཡིན་པ་དེ་དེ་ཧ་གོ་གི་རེད་པ་དཔེར་ན། ཁོ་བོ་ཐ་མ་ཐ་མ་མེད་པར་བཟོ་ཡས་ཅི་ཡིན་ན་ཐོག་མར་གྲོལ་ཏེ་གོ་ནི་གོ་མིན་པར་བཟོ་བས་ལ་ཐག་ཉེ་རེ་ཉེ་རེ་ཉེ་རེ་ཆགས་འགྲོ་བར་པ། འཛམ་བུ་ཆུ་རྒྱུན་མ་ཆགས་ཅི་ཡོད་རེད། རྒྱུན་མ་ཆགས་གཉིས་ཀ་དེ་འཛམ་བུ་མེད་པར་ཆགས་རེད་འཛམ་བུ་རང་ཉིད་གྲོལ་སོང་ཉེ་ནས་ཁོ་སྐྱིད་ཀྱི་སྐྱིད་ཀྱི་ནས་ཆགས་ལ་ཉེ་རེ་ཉེ་རེ་འགྲོ་བ་མ་གཏོགས། སྐྱིད་ཀྱི་དང་པོ་གཉིས་པ་དེ་ཚོ་དགུ་ཁྱུད་མ་གཏོང་བ་བྱས་ནས་ཁོ་འགྱུར་བ་མེད་པ་རྟག་པའི་ངོ་བོ་གནས་བསྡད་པས་ན་རྒྱུན་མ་ཨ་ནི་ཇི་ག་ལ་ག་དེ་གྲོལ་ཤེས་ཀྱི་མ་རེད་ཨ་ནི་ཇི་ག་ལ་ག་མ་གྲོལ་བས་ན་བརྗིད་པ་དེ་ཡོང་ཤེས་ཀྱི་མ་རེད་པ། རྗེས་མ་རྫ་བུམ་མེད་པར་ཆགས་ཡ་དེ་ཡོང་ཤེས་མ་རེད། རྫ་བུམ་མེད་པར་ཆགས་ཡ་དེ་ཁོ་དུས་ཚོད་ཅིག་ཡོད་རེད། དུས་ཚོད་དེ་ཉེ་རུ་ཉེ་རུ་ཁོ་ཐག་ཉེ་རུ་ཉེ་རུ་ཉེ་རུ་འགྲོ་གི་ཡོད་ཙང་ཨ་ནི་རང་ཉིད་གྲུབ་ཙམ་ནས་འཇིག་པའི་ངོ་བོ་བག་ཟས་མི་རྟག་པའི་མི་རྟག་པ་ཕྲ་མོ་དེའི་ངོ་བོ་མི་རྟག་པ་ཕྲ་མོ་དེའི་ངོ་བོ་ལ་སོང་ཡ་དེ་དེ་ཡིན་པ་རེད་ད། རགས་པའི་མི་རྟག་པ་ཡི་དཔེ་ལ་བཟུང་བྱས་ནས་ཕྲ་བའི་མི་རྟག་པ་གོ་ཐུབ་ཡ་དེ་དེ་འདྲ་ཅིག་ཆགས་པ་རེད་ད་མཐོ་མཐོ་མང་མཐོང་དངོས་པོ་ལག་ཟས་དེ་མཐོང་བ་དེ་ང་ཚོ་ག་རེ་བསམ་གྱི་ཡོད་ན།